ཨོ་སི་ཀྲི་ལི་ཡའི་གཞུང་གིས་བཟའ་ཟླའི་ཐོངས་མཆན་ལག་ཁྱེར་སྙན་ཞུ་འབུལ་མི་རྣམས་ལ་གལ་ཏེ་ཁོང་ཚོས་དབྱིན་ཡིག་རྒྱུགས་སྤྲོད་མ་ལོན་ཚེ་ཐོངས་མཆན་ལག་ཁྱེར་བཀག་འགོག་བྱེད་རྒྱུ་མིན་ཞེས་གསལ་བཤད་གནང་ཡོད་འདུག་དེ་ཡང་ཁྲིམས་གསར་པ་དེ་ཨོ་སི་ཀྲི་ལི་ཡའི་གཞུང་གིས་མི་རིགས་དཀར་པོའི་སྲིད་བྱུས་ལག་བསྟར་བྱས་པ་ཞིག་རེད་ཅེས་རིག་གཞུང་སྣ་མང་གི་ཚོགས་སྡེ་ཁག་གིས་མི་དགའ་བའི་རྣམ་འགྱུར་ཤུགས་ཆེན་བཏོན་ཡོད་འདུག། Chelsea Sonkar ལགས་ཁོང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱ་གར་བསྐྱོད་སྐབས་ཁོང་མོའི་བཟའ་ཟླ Sanjay ལགས་དང་ཐུག་འཕྲད་བྱུང་ཡོད་འདུག་མ་ཟད་ད་ཆ་ཁོང་གཉིས་ལ་ཕྲུ་གུ་གཅིག་ཡང་བྱུང་ཡོད་འདུག་པས་གང་མགྱོགས་ཨོ་སི་ཀྲི་ལི་ཡར་མཉམ་འཛོམས་ཡོང་བའི་རེ་སྒུག་བྱེད་བཞིན་ཡོད་འདུག་ཁོང་མོས་གསུངས་དོན།
སྐབས་རེ་ང་ཚོའི་གཞུང་གིས་བཟོས་པའི་ཁྲིམས་གསར་པ་ཁག་གིས་དཔལ་འབྱོར་དང་སྤྱི་ཚོགས་ཀྱི་གནས་སྟངས་ཅུང་ཞན་པ་ཡོད་སའི་རྒྱལ་ཁབ་ནས་ཡིན་པའི་བཟའ་ཟླ་རྣམས་ལ་འགོག་རྐྱེན་ཆེན་པོ་བཟོ་གི་འདུག་ངའི་བཟའ་ཟླར་ཐོངས་མཆན་ལག་འཁྱེར་ག་དུས་རག་གི་རེད་བསམ་པའི་སེམས་ལ་ཞེད་སྣང་ཆེན་པོ་འདུག་དེ་ཡང། གཞུང་གི་ཁྲིམས་གསར་པ་ཞིག་གི་འོག་ལོ་རྗེས་མ་ནས་བཟུང་བཟའ་ཟླའི་ཐོངས་མཆན་ལག་འཁྱེར་སྙན་ཞུ་འབུལ་མི་ཡོངས་དབྱིན་ཡིག་རྒྱུགས་སྤྲོད་དགོས་པ་ཡིན་འདུག་ཡང Chelsea Sonkar ལགས་ཀྱིས་མུ་མཐུད་ནས་གསུངས་དོན། ང་ཚོ་ཁྲིམས་གསར་པ་དེར་སྤྲོ་ལངས་པོ་བྱུང་གང་ཡིན་ཟེར་ན་ཁྲིམས་དེས་ང་ཚོར་འགོག་རྐྱེན་ཞིག་ཆགས་པ་རེད་ལ་དེའི་སྐོར་གནས་ཚུལ་རྒྱས་པ་གསལ་པོ་གང་ཡང་མི་འདུག་ཡང་ཆ་རྐྱེན་གསར་པ་དེ་རེས་གཟའ་མིག་དམར་དངུལ་རྩིས་དང་མཉམ་དུ་གསལ་བསྒྲགས་བྱས་པར་བརྟེན་གནས་ཚུལ་གསལ་པོ་མེད་པས་མང་ཚོགས་ཀྱི་ཁྲོད་དུ་དབྱིན་སྐད་མི་ཤེས་པའི་བཟའ་ཟླ་རྣམས་ཨོ་སི་ཀྲི་ལི་ཡར་སླེབས་མི་ཐུབ་པར་འགྱུར་ཉེན་རེད་ཅེས་པའི་སེམས་འཚབ་ཆེན་པོ་བྱུང་ཡོད་འདུག་འོན་ཀྱང་དེ་རིང་གཞུང་གིས་གནས་ཚུལ་གསལ་བཤད་གནང་ནས་བཟའ་ཟླའི་སྙན་ཞུ་འབུལ་མི་རྣམས་ཀྱིས་དབྱིན་ཡིག་རྒྱུགས་སྤྲོད་ནས་རྨང་གཞིའི་དབྱིན་ཡིག་ཤེས་ཀྱི་ཡོད་པ་དང་ཡང་ན་ཨོ་སི་ཀྲི་ལི་ཡར་སླེབས་རྗེས་དབྱིན་ཡིག་སྦྱོང་ཐབས་འབད་བརྩོན་བྱེད་པར་ར་སྤྲོད་ཐུབ་པ་དགོས་ཞེས་གསལ་བཤད་གནང་ཡོད་འདུག་དེ་ཡང་ཨོ་སི་ཀྲི་ལི་ཡར་སླེབས་རྗེས་གཞིས་སྤོ་བར་དམིགས་པའི་རིན་མེད་ཀྱི་དབྱིན་ཡིག་སྦྱོང་བརྡར་ཆུ་ཚོད་ལྔ་བརྒྱ་ཐམ་པ་དེར་ཞུགས་དགོས་པ་ཡིན་འདུག་ཨོ་སི་ཀྲི་ལི་ཡའི་གཞིས་སྤོའི་གནད་དོན་གྱི་བློན་ཆེན་ལས་ཚབ་སྐུ་ཞབས Alan Tudge ལགས་ཀྱིས་ཆ་རྐྱེན་གསར་པ་དེའི་སྐོར་འགྲེལ་བརྗོད་དེ་ལྟར་གནང་དོན།

ཁོང་གིས་འགྲེལ་བརྗོད་གནང་དོན།
I had perfect English, wasn't a protection.
ངས་དབྱིན་སྐད་ཡག་པོ་ཤེས་ཀྱི་ཡོད་ཀྱང་ཁྱིམ་དུ་གདུག་རྩུབ་མྱོང་དགོས་པ་བྱུང་དེར་བརྟེན་ཆ་རྐྱེན་གསར་པ་དེ་ནི་དབྱེ་འབྱེད་ཅན་ཞིག་ཡིན་པས་སྲིད་བློན་དང་བློན་ཆེན་རྣམ་གཉིས་ཀྱིས་རྒྱུ་མཚན་འདྲ་མིན་ལ་ཁ་གཡོལ་ཐབས་བྱས་པ་ཞིག་རེད། དེ་བཞིན་གཞིས་སྤོ་ལྷན་ཁང་གི་དྲུང་ཡིག་འཐུས་མི་ཟུར་པ་སྐུ་ཞབས Abul Rizvi ལགས་ཀྱིས་ཀྱང་ཆ་རྐྱེན་གསར་པ་དེར་སྐྱོན་བརྗོད་གནང་བའི་ཐོག་ཁོང་གིས་གསུངས་དོན། དེ་ནི་རིག་གཞུང་སྣ་མང་གི་ཁྱད་ཆོས་དང་ལྡན་པའི་ཨོ་སི་ཀྲི་ལི་ཡར་གྲི་བཙུགས་པ་དང་གཅིག་མཚུངས་རེད། གཞིས་སྤོ་བ་ཚོར་དབྱིན་ཡིག་སྦྱངས་པར་སྐུལ་མ་བཏང་བར་སྐྱོན་གང་ཡང་མཐོང་གི་མི་འདུག་འོན་ཀྱང། ཨིན་ཡིག་ཤེས་རྒྱུ་དེ་ཁོ་ཚོའི་མཐོང་མཆན་ལག་འཁྱེར་ཆེད་ཆ་རྐྱེན་ཚང་དགོས་པ་བཟོ་བ་ནི་རྣ་བར་མི་འགྲོ་བ་ཞིག་རེད། དེ་མཚུངས Democracy in Colour ཞེས་པའི་མི་རིགས་དབྱེ་འབྱེད་ལས་དྲང་བདེན་རྩོད་མཁན་གྱི་ཚོགས་པའི་ལས་བྱེད་པ Neha Madhok ལགས་ཀྱིས་གསུངས་དོན།
ཁྲིམས་གསར་པ་དེས་མི་རིགས་དཀར་པོ་མ་ཡིན་པའི་གཞན་རྣམས་ལ་གལ་ཏེ་ཁྱེད་རང་ཨིན་སྐད་མི་ཤེས་སའི་ལུང་པ་ཞིག་ནས་ཡིན་ན་མཐོང་མཆན་ལག་འཁྱེར་ཆེད་དཀའ་ལས་འཕར་མ་རྒྱག་དགོས་ཞེས་པའི་བརྡ་ལན་ལོག་པ་ཞིག་སྤྲད་ཀྱི་འདུག་ཨོ་སི་ཀྲི་ལི་ཡའི་གཞུང་གིས་འཆར་གཞི་གསར་པ་དེའི་ཆེད་འགྲོ་གྲོན་སྒོར་ས་ཡ་མང་པོ་ཞིག་བཏང་འཆར་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Lin Evlin ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།